གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཁྲི་ལི་ཡའི་གཞུང་གིས་སྤྱི་མོས་འོས་བསྡུའི་བརྒྱུད Medivac ཞེས་པའི་ཁྲིམས་དེ་ཕྱིར་འཐེན་བྱས་ཡོད་པ་ལ་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་ཚོས་སྐྱོན་བརྗོད་བྱས་ཡོད་འདུག། དེ་ཡང་ཁྲིམས་དེའི་འོག་ཨོ་སྟྲེ་ལི་ཡའི་ལུང་པའི་ཕྱི་ལ་བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་བ་རྣམས་ཛ་དྲག་གི་སྨན་བཅོས་ཆེད་ཨོ་སྟྲེ་ལི་ཡར་དབོར་འདྲེན་བྱེད་ཆོག་པའི་དབང་ཆ་མང་བ་སྨན་པ་རྣམས་ལ་སྤྲོད་འཆར་ཡོད་འདུག The Human Rights Law Centre སྟེ་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལྟེ་གནས་ཁང་གིས་ཁྲིམས་དེ་ཕྱིར་འཐེན་བྱེད་པའི་ཐག་གཅོད་དེ་ཨོ་སྟྲེ་ལི་ཡའི་རྒྱལ་རབས་ལོ་རྒྱུས་ནང་ནག་ཐིག་འཁོད་པའི་ཉིན་ཞིག་ཡིན་ཚུལ་འགྲེལ་བརྗོད་གནང་ཡོད་འདུག། ལྟེ་གནས་ཁང་དེའི་ཁྲིམས་དོན་གྱི་འགན་འཛིན་སྐུ་ཞབས David Burke ལགས་ཀྱིས། ཆབ་སྲིད་པ་ཚོས Manus དང Nauru གྱི་གླིང་ཕྲན་ནང་བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་བ་རྣམས་ལ་སྨན་བཅོས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སྤྲད་མི་ཐུབ་པ་རེད་ཅེས་ཁོང་གིས་གསུངས་དོན།

བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་བའི་ཁྲོད་ལ། དེ་སྔར་ཆེད་ལས་སྨན་པ་གཉིས་གསུམ་གྱིས་བརྟག་དཔྱད་ཞིབ་ཚགས་གནང་ནས་ཁོང་ཚོར་སྨན་བཅོས་དགོས་པ་གསལ་ཁ་བཏོན་ཡོད་ལ། དེ་དེ་བཞིན་གཞུང་གི་འབྲེལ་ཡོད་བློན་ཆེན་ཁག་གིས་ཁོང་རྣམ་པར་སྨན་བཅོས་ཆོག་པའི་སྙན་ཞུར་ངོས་ལེན་ཡང་གནང་ཡོད། ད་ཆ་ཁྲིམས་འདི་ཕྱིར་འཐེན་བྱས་པར་བརྟེན་ཁོང་ཚོའི་གནས་སྟངས་ག་འདྲ་ཞིག་ཆགས་ཡོད་རེད། ཨོ་སི་ཀྲི་ལི་ཡའི་གཞུང་གིས་ཁྲིམས་དེར་འགྱུར་བ་བཏང་ཡོད་པར་སྐྱོན་བརྗོད་གནང་མཁན་སྐུ་ཞབས Burke ལགས་ཁོ་ན་མ་ཡིན་པར་ཡང་ཆབ་སྲིད་ལས་འགུལ་བའི་ཚོགས་པ GetUp ཞེས་པའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བའི་འགན་འཛིན Shen Narayanswamy ལགས་ཀྱང་གཞུང་གི་ཐག་གཅོད་དེར་བློ་ཕམ་ཆེན་པོ་བྱུང་ཡོད་འདུག་ཁོང་གིས་གསུངས་དོན།

ཨོ་སི་ཀྲི་ལི་ཡའི་ངལ་རྩོལ་ཆབ་སྲིད་ཚོགས་པ་དང་ལྗང་ཁུ་ཚོགས་པ་གཉིས་ཀྱིས་ཁྲིམས་དེ་མུ་མཐུད་གནས་པར་རྒྱབ་སྐྱོར་གནང་ཡོད་པ་ཡིན་འདུག་ལྗང་ཁུ་ཚོགས་པའི་ཚོགས་གཙོ་སྐུ་ཞབས Richard Di Natale ལགས་ཀྱིས། ཐག་གཅོད་དེ་ནི་ཧ་ཅང་སེམས་སྡུག་ཅན་ཞིག་ཡིན་པ་དང། ཨོ་སི་ཀྲི་ལི་ཡའི་ཕྱི་ལ་བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་བ་རྣམས་ཀྱི་བདེ་འཇགས་ཆེད་སེམས་ཁུར་ཆེན་པོ་ཡོད་པར་འགྲེལ་བརྗོད་གནང་དོན། བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་བ་རྣམས་ཚབས་ཆེན་ན་བ་ཡིན་ན་སྨན་བཅོས་བྱེད་ཐུབ་པའི་གོ་སྐབས་ཡོད་བསམ་པའི་རེ་བ་ཆེན་པོ་ཞིག་བཅངས་ཡོད། ཁྲིམས་དེ་ཕྱིར་འཐེན་བྱས་པར་བརྟེན་ཁོང་ཚོའི་རེ་བ་དེ་ཡང་མེད་པ་ཆགས་ཡོད། མདོར་ན་ང་ཚོའི་གཞུང་ནི་སྙིང་རྗེ་མེད་པའི་གདུག་རྩུབ་ཅན་གྱི་རིང་ལུགས་ཤིག་ཡིན་པ་མངོན་སུམ་རེད། དེ་བཞིན National Council of Churches in Australia སྟེ་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་ཡེ་ཤུ་ལྷ་ཁང་ལྷན་ཚོགས་ཀྱིས་ཀྱང་གཞུང་གི་ཐག་གཅོད་དེ་ལྟར་བྱས་པར་བརྟེན་བཀག་ཉར་འོག་ཚུད་པའི་སྐྱབས་བཅོལ་བ་རྣམས་ཀྱི་འཕྲོད་བསྟེན་ཆེད་སེམས་ཁུར་ཡོད་པ་ཡིན་འདུག་ལྷན་ཚོགས་དེས་ཨོ་སྟྲེ་ལི་ཡའི་གཞུང་ལ་སྐྱབས་བཅོལ་བ་རྣམས་ལ་སྙིང་རྗེ་དང་ལྡན་པའི་གཞིས་ཆགས་ལམ་སྟོན་ཆེད་མུ་མཐུད་འབོད་སྐུལ་གནང་བཞིན་ཡོད་འདུག། གནས་ཚུལ་དེ་ནི SBS གི་གསར་འགོད་པ་སོ་ནི་ཡཱ་ལཱལ་ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ཨོ་སི་ཁྲུ་ལི་ཡཱ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡཱ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད།